ཕ་ཡུལ་གླེང་སྟེགས།
ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན།
ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་བགྲོ་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་སངས་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་ལྔ། བོད་ཟླ་བཅུ་གཉིས་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཟླ་བ་དང་པོའི་ཚེས་བདུན། གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་གི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་གནས་མཆོག་རྡོ་རྗེ་གདན་དུ་བླ་ཆེན་དང་མཁས་དབང་མང་པོ་ལྷན་ཚོགས་ཤིག་གི་ཐོག་ལ་དབུ་འབྱེད་གནང་པའི་སྨོན་ལམ་ཚིག་མཛོད་ཆེན་མོ་ཐོན་རིམ་གཉིས་པ་དང་བོད་ཀྱི་ཚིག་མཛོད་རིག་པའི་དཔེ་དེབ་ཀྱི་ཐད་བགྲོ་གླེང་ཞུས་པ་ཞིག་རྒྱང་སྲིང་ཞུ་གི་ཡིན། དེ་རིང་གི་བོད་དོན་གསར་འགྱུར་ནང་དུ་སྟོད་མངའ་རིས་ས་ཁུལ་དུ་ལོ་ངོ་བཞི་སྟོང་ལྷག་གི་ལོ་རྒྱུས་ཡོད་པའི་བྲག་ཕུག་གཉིས་གསར་དུ་རྙེད་པ་དང་ཡང་མངའ་རིས་ཕྱོགས་སུ་ཡུལ་སྐོར་སྤྲོ་འཆམ་པའི་ན་ནིང་རྒྱ་ནག་གི་སྒོར་མོ་དུང་ཕྱུར་བཅུ་ཐམ་པ་ལྷག་གི་ཡོང་སྒོ་བསྐྲུན་ཡོད་པའི་གསར་འགྱུར་ཡོད། བགྲོ་གླེང་འགོ་འཛུགས་མ་ཞུས་པའི་གོང་དེ་ལ་གསར་འགྱུར་དེ་ཚོ་གསན་རོགས་གནང། དེ་རིང་གི་གསར་འགྱུར་ཐོག་མ་ལ་རྒྱ་ནག་གི་གཞུང་འབྲེལ་གསར་འགྱུར་ཤིན་ཧྭ་གསར་འགྱུར་ཁང་གིས་སྤེལ་བའི་གནས་ཚུལ་ལྟར་ན། ཉེ་སྔོན་བོད་ལྗོངས་མངའ་རིས་སུ། མཚོ་བོད་མཐོ་སྒང་དུ་གནའ་རྫས་བརྟག་དཔྱད་ཞིབ་འཇུག་བྱས་ཏེ་ད་བར་དུ་སྔོག་འདོན་བྱས་པའི་ཆེས་ཐོག་མའི་ཡི་གེ་མ་བྱུང་གོང་གི་བྲག་ཕུག་གི་གནའ་ཤུལ་ཏེ། མེ་ལོང་སྟག་ཕུག་བྲག་ཕུག་གི་གནའ་ཤུལ་གསར་རྙེད་བྱུང་ཡོད་ཟེར། མེ་ལོང་སྟག་ཕུག་བྲག་ཕུག་གི་གནའ་ཤུལ་དེ་ནི་མངའ་རིས་ས་ཁུལ་གྱི་དགེ་རྒྱས་རྫོང་དུ་ཡོད་པ་དང་མཚོ་ངོས་ལས་མཐོ་ཚད་སྨི་བཞི་སྟོང་དྲུག་བརྒྱ་ལྷག་ཡོད། ཕྲེང་སྟར་སྒྲིག་པའི་བྲག་ཕུག་རྐྱང་པ་གཉིས་ཀྱིས་གྲུབ་ཅིང་བྲག་ཕུག་གཅིག་གི་རྒྱ་ཁྱོན་ལ་སྨི་གྲུ་བཞི་མ་ཆིག་སྟོང་ལྷག་དང་ཅིག་ཤོས་ནི་རྒྱ་ཁྱོན་ལ་སྨི་གྲུ་བཞི་མ་ཉིས་བརྒྱ་ལྔ་བཅུ་ལྷག་ཡོད་ལ་གནའ་མིའི་རིག་གནས་ཤུལ་བཞག་སྣ་ཚོགས་ལུས་ཡོད་པ་རེད། བརྟག་དཔྱད་ཞིབ་འཇུག་བྱས་པའི་འབྲས་བུ་ལྟར་ན་མེ་ལོང་སྟག་ཕུག་བྲག་ཕུག་གི་གནའ་ཤུལ་དེ་ད་བར་དུ་ཉུང་མཐའ་ཡང་ལོ་ངོ་བཞི་སྟོང་ལྷག་འགོར་ཡོད་ཅིང་མིག་སྔར་མཐོ་སྒང་གི་དཀྱིལ་ཤར་དུ་ས་རིམ་བྱུང་ཡོད་པའི་གནས་ཚུལ་གསལ་བའི་རྡོ་ཆས་ཞིབ་ཚགས་ཀྱི་གནའ་ཤུལ་ཞིག་ཡིན་པ་རེད། ཡང་དེ་བཞིན་དུ་བོད་ཀྱི་དུས་བབ་ཀྱི་སྟེང་དུ་རྒྱལ་སྤྱིའི་དབྱེ་ཞིབ་པ་ཚོའི་བསམ་ཚུལ་ལུང་འདྲེན་བྱས་པ་ལྟར་ན་རྒྱ་ནག་གཞུང་གིས་ཧབ་རྒྱུག་ལྟ་བུའི་སྒོ་ནས་འདས་པའི་ལོ་མང་གི་རིང་བོད་ཀྱི་ས་མཚམས་ཁག་གཙོ་བོར་གྱུར་བའི་བོད་ཁུལ་ཡོངས་རྫོགས་ཀྱི་ནང་དུ་གནའ་རྫས་རྟོག་ཞིབ་དང་རིག་གནས་སྲུང་སྐྱོབ་ཟེར་བའི་ལས་འཆར་མང་པོ་ཞིག་སྤེལ་བཞིན་ཡོད་པ་དེ་ཆབ་སྲིད་ཀྱི་ཁེ་དབང་གི་ཆེད་ཡིན་པའི་གནས་ཚུལ་ཞིག་བཀོད་ཡོད་པ་དང་དཔེར་ན་རྒྱ་གར་གྱི་ཉེ་འཁོར་གྲོ་མོ་དང་མངའ་རིས་ཕྱོགས་ནས་རྙེད་པའི་གནའ་རྫས་ལ་ལོ་ངོ་སྟོང་ཕྲག་མང་པོའི་ལོ་རྒྱུས་ཡོད་པ་མ་ཟད་གནའ་རྫས་དེ་དག་གི་ཐོག་ནས་རྒྱ་ནག་གི་རྒྱལ་རབས་མང་པོར་འབྲེལ་འདྲིས་ཡོད་པ་བདེན་དཔང་བྱས་ཡོད་ལུགས་བརྗོད་ཀྱི་ཡོད་པ་དེ་ནི་མངའ་ཁོངས་བདག་དབང་རྒྱ་བསྐྱེད་དང་ས་མཚམས་ཀྱི་བདག་དབང་རྩོད་ཐབས་མེད་པའི་ཉེན་བརྡ་གཏོང་གི་ཡོད་པར་ངོས་འཛིན་བྱེད་ཀྱི་འདུག་ཟེར། ཡང་རྒྱ་ནག་གཞུང་གིས་བོད་ཀྱི་སྟོད་མངའ་རིས་ཁུལ་དུ་ཉིས་སྟོང་བཅོ་བརྒྱད་ལོར་ཡུལ་སྐོར་སྤྲོ་འཆམ་ནས་ཡོང་འབབ་རྒྱ་མིའི་སྒོར་མོ་དུང་ཕྱུར་བཅུ་ཙམ་ཞིག་འམ་ཨ་རིའི་ཌོ་ལར་ལ་ཕབ་ན་ས་ཡ་བརྒྱ་དང་ལྔ་བཅུ་ང་གཉིས་ཙམ་བྱུང་ཡོད་པའི་གནས་ཚུལ་ཞིག་སྤེལ་འདུག་དེ་ཡང་རྒྱ་ནག་གཞུང་གཉེར་ཤིན་ཧྭ་གསར་ཁང་གིས་དེ་རིང་ཚེས་བདུན་གྱི་ཉིན་མོ་སྤེལ་བའི་གནས་ཚུལ་ཞིག་གི་ནང། ལོ་སྔོན་མར་མཐོ་ཚད་མི་ཀྲེ་བཞི་སྟོང་ལྔ་བརྒྱ་ཡིན་པའི་བོད་ཀྱི་མཐོ་སྒང་མངའ་རིས་ས་ཁུལ་དུ། རྒྱ་ནག་རྒྱལ་ནང་དང་རྒྱལ་སྤྱིའི་ཡུལ་སྐོར་བས་སྐོར་སྐྱོད་ཐེངས་འབུམ་བརྒྱད་དང་ཁྲི་བདུན་ལྷག་ཙམ་ཞིག་བྱས་ཡོད་པ་དང། ས་གནས་ཀྱི་ཞིང་འབྲོག་མང་ཚོགས་ཚོ་ལ་དེའི་ཐོག་ནས་ཡོང་འབབ་རྒྱ་མིའི་སྒོར་མོ་ས་ཡ་གཅིག་དང་གྲངས་ཆུང་བཅུ་གསུམ་ཙམ་ཞིག་བྱུང་ཡོད་པ་སོགས་ཀྱི་གནས་ཚུལ་སྤེལ་བ་དང། དེ་བཞིན་གནས་ཚུལ་སྤེལ་དོན་དེ་ཚོའི་ནང་དུ་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ཚོས་བརྗོད་གསལ་བྱས་ན་ས་གནས་མི་དམངས་ལ་ཁེ་ཕན་ཆེན་པོ་བྱུང་ཡོད་ལུགས་བརྗོད་པ་དང། གནས་ཚུལ་སྤེལ་དོན་དེའི་ནང་རྒྱ་ནག་གཞུང་ནས་མངའ་རིས་ཁུལ་དུ་གཞུང་ལམ་གསར་རྒྱག་ཁག་བཞི་ཙམ་ཞིག་བྱས་ཏེ་ཡུལ་སྐོར་སྤྲོ་འཆམ་པའི་ལས་དོན་དེ་གོང་འཕེལ་བཏང་ཡོད་པ་དང་ཡུལ་སྐོར་སྤྲོ་འཆམ་བ་དང་ཚན་རིག་པ་སོགས་ལ་ཆ་རྐྱེན་རྒྱ་ཆེ་ཞིག་བསྐྲུན་ཐུབ་ཡོད་པའི་གནས་ཚུལ་སྤེལ་འདུག།
ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན། སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གིས་བདུན་ཕྲག་སྔོན་མའི་ནང་གནས་མཆོག་རྡོ་རྗེ་གདན་དུ་བླ་ཆེན་དང་མཁས་དབང་མང་པོ་ལྷན་འཛོམས་ཤིག་གི་སྟེང་དུ་དབུ་འབྱེད་གནང་བའི་སྨོན་ལམ་ཚིག་མཛོད་ཆེན་མོ་ཐོན་རིམ་གཉིས་པ་དང། བོད་ཀྱི་ཚིག་མཛོད་རིག་པའི་དཔེ་དེབ་ཀྱི་ཐད་ནས་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན། སེར་མེད་དགེ་བཤེས་བློ་བཟང་སྨོན་ལམ་ལགས་དང་བགྲོ་གླེང་བྱས་པ་ཞིག་རྒྱང་སྲིང་ཞུ་བ་ཡིན། སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གིས་བདུན་ཕྲག་སྔོན་མའི་ནང་གནས་མཆོག་རྡོ་རྗེ་གདན་དུ་བླ་ཆེན་དང་མཁས་དབང་མང་པོ་ལྷན་འཛོམས་ཤིག་གི་སྟེང་དུ་སྨོན་ལམ་ཚིག་མཛོད་ཆེན་མོ་ཐོན་རིམ་གཉིས་པ་དང་བོད་ཀྱི་ཚིག་མཛོད་རིག་པའི་དཔེ་དེབ་དབུ་འབྱེད་གནང་བ་དེ་ཡིན། དེ་རིང་གི་སྐུ་ལམ་ནས་ཚོགས་འདུ་འགའི་ནང་དུ་ཚིག་མཛོད་ཐོན་རིམ་གཉིས་པའི་ཁྱད་ཆོས་དང་དགེ་བ་རྒྱུ་མཚན་སོགས་ཀྱི་ཐད་ནས་བགྲོ་གླེང་ཞུ་རྒྱུ་ཡིན། བརྗོད་བྱ་དག་གི་སྟེང་ང་རང་ཚོས་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན། སེར་མེད་དགེ་བཤེས་བློ་བཟང་སྨོན་ལམ་ལགས་གདན་འདྲེན་བྱས་ཡོད་དགེ་བཤེས་སྨོན་ལམ་ལགས་ནི་ཨ་དེ་རིང་ཝ་ར་ཎཱ་སི་ན་ཡོད་པའི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་དེ་རིང་གི་ལས་རིམ་འདི་ལ་མཉམ་ཞུགས་གནང་གི་ཡོད། དགེ་བཤེས་སྨོན་ལམ་ལགས་དེ་རིང་གི་ལས་རིམ་དུ་ཕེབས་པ་ལ་ཐུགས་རྗེ་ཆེ་ཞུ་ནི་ཡིན། ད་ནི་ཨ་ཁུ་སྨོན་ལམ་ལགས་ད་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་དེ་ལ

དུས་རིམ་རེ་རེ་མར་ཕྱི་ལོགས་བཀྲམ་ཡག་གི་ད་དང་པོའི་ཁོངས་སུ་འཆར་གཞི་དང་འབྲེལ་རེད། ཨ་ནི། ད་དུས་རིམ་དང་པོ་དེ་ཉིས་སྟོང་བཅོ་ལྔ་ལོའི་དུས་སུ་བཀྲམས་པ་རེད། ད་དེ་གཉིས་ཀྱི་བར་མ་འདྲ་བ་དེ་གཅིག་དེ་ད་གྲངས་འབོར་དང་གཉིས་དེ་འགྲེལ་བཤད་ཀྱི་ཆ་ནས་རེད། དཔེར་ན་དུས་རིམ་དང་པོ་ལ་ད་ང་ཚོ་ཐ་སྙད་ཀྱི་གྲངས་འབོར་དེ་འབུམ་གཅིག་དང།

ཚིག་མཛོད་ཐོན་དང་པོའི་ནང་ལོགས་ལ་འགྲེལ་བཤད་མ་འདྲ་བ་ཁག་དྲུག་རེ་ཅིག་བྱས། ད་རེས་གྲོགས་ཆ་བཞག་ན། ཨ་ཁུ། འགྲེལ་བཤད་དེ། ཁག་སུམ་ཅུ་སོ་གྲངས་ཅིག་མ་འདྲ་བ་དེ་འདྲས་ཤིག་ཆགས་འདུག་ཨེ། ལྷག་པར་དུ་ཏང་གི་ཚིག་མཛོད་ཀྱི་རྩ་བའི་སྒྲོམ་གཞི་ལ་ཡང་འགྱུར་བ་དེ་ཕྱིན་པ་རེད། དཔེར་ན་ཁྱེད་ཀྱི་བྱ་ཚིག་དང་བརྡ་སྤྲོད་དང་དེ་རྗེས་ཀྱི་འགྲོ་སྟངས་དེ་ཨེ་མ་ཟད་འགྱུར་བ་བཏང་བྱས་དཔེར་ན། འབྲི་རྒྱུའི་བྱ་ཚིག་དང་ནི་རྒྱུའི་བྱ་ཚིག་ཟེར་དེ་འདྲས་ཀྱི་འགྲོ་སྟངས་དང།

དོན་དག་གི་ཆ་ནས་འགྱུར་བ་ཞེ་དྲགས་མང་པོ་ཞིག་ཕྱིན་ཡོད་ལ། ལགས་སོ། ཨ་ནེ་ཨ་ཁུ་སྨོན་ལམ་ལགས་ད་ལྟ་ད་ང་རང་ཚོ་ལྟ་མཁན་ཡིན་ན་སྤྱི་མི་མང་པོ་ཅིག་གི་དོགས་པ་ཡོད་ཨ་དེ་ད་བོད་ཕྱི་ནང་གཉིས་ཀ་ན་དྲི་བ་འདི་འདྲ་ཅིག་ཡོང་གི་འདུག་ད་ཕྱི་ལོ་ཉིས་སྟོང་བཅོ་ལྔ་ལ་ཚིག་མཛོད་ཆེན་མོ་འདི་འགྲེམས་སྤེལ་བྱས་པའི་རྗེས་སུ་ད་ཅིག་ཀུ་ཤུ་རྟགས་ཅན་གི IOS གི་མ་ལག་ཅན་དང་ཡང་ན་ཅིག Android གི་ཅིག་མ་ལག་ཅན་ད་ཁ་པར་དང་དེ་འདྲ་མང་པོ་ཅིག་གི་སྒང་ལ་ཕབ་ལེན་བྱས་ཚར་ཡོད་རེད་ན་ད་ལྟ་ཅིག་གསར་པ་ཅིག་འགྲེམས་སྤེལ་བྱས་པ་ཡིན་ཙང

IT dot com གི་ནང་ལ་འགྲོ་ནས་ཨའི་གོ་བ་མར་ཕབ་ལེན་བྱས་དགོས་ཡ་དེ་འདྲ་ཞིག་རེད་ལགས། ལགས་སོ། ཨའི་ཨ་ཁུ་སྨོན་ལམ་ད་ཅིག་འདིའི་ད་ཐེངས་ངོ་སྤྲོད་ཀྱི་འདིའི་ད་མ་ཚིག་གི་ཆ་ནས་ཁ་གྲངས་གི་ཆ་ནས་ད་ལྡབ་གཅིག་ལྷག་ཅིག་འཕར་འདུག་ད་དེ་འདྲ་ཡིན་ཙང་ཅིག་ཐ་སྙད་གསར་པ་དེ་ཚོ་ད་སྔོན་དང་མི་འདྲ་བར་ཁ་སྐད་ཀྱི་ཕྱོགས་ནས་མང་པོ་ཅིག་ཁ་སྣོན་བྱས་བཞག་ཡ་དང་ཡང་དེ་བཞིན་དུ་ཡང་ཅིག་ད་ཁྱེད་གོང་དེ་འདྲ་ཞིག་གནང་ཡ་ད་རེད་ཅིག་ཆོས་ཕྱོགས་ཀྱི་ཐ་སྙད་མང་པོ་ཅིག་ལ་ཡང་འགྲེལ་བཤད་རྒྱས་པ་བརྒྱབ་བཞག་ཡ་དེ་མ་ཡིན་པ་གཞན་དག་ག་རེ་ག་རེ་ཅིག་ཡོད་ན།

ལགས་སོ། ད་ཨ་ཁུ་སྨོན་ལམ་ལགས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་བདུན་གྱི་ཉིན་མོ་དེ་ལ་གནས་མཆོག་རྡོ་རྗེ་གདན་ནས་ད་སྨོན་ལམ་ཚིག་མཛོད་ཆེན་མོ་གི་ཐོན་རིམ་གཉིས་པ་དེ་འགྲེམས་སྤེལ་བྱེད་པའི་སྐབས་སུ་ཅིག་དམིགས་བསལ་ཀྱི་སྐུ་མགྲོན་མང་པོ་ཞིག་ཕེབས་ནས་གསུང་བཤད་གནང་མཁན་གྲངས་མང་པོ་ཞིག་བྱུང་འདུག་ད་དེའི་སྐབས་ཀྱི་གནས་སྟངས་དང་གསུང་བཤད་གནང་མཁན་གྱི་མི་སྣ་དང་དེ་བཞིན་དུ་གསུང་བཤད་ཀྱི་ནང་དོན་མདོར་བསྡུས་ཤིག་ངོ་སྤྲོད་ཅིག་གནང་ན། དང་ད་ལྟའི་ཡིན་ད་ང་ཚོའི་ད་ཐེངས་གི་ལས་ཀ་དེ་གཅིག་ཡིན། གཙོ་བོ་ད་ཆོས་ལུགས་གྲུབ་མཐའ་ཁག་དང་མཉམ་འབྲེལ་གྱི་ལས་གཞི་ཅིག་ཆགས་ཀྱི་ཡོད་ཚོགས་བསགས།

དེ་ས་སྐྱ་མཐོ་སློབ་ཨ་ནི་ས་སྐྱ་མ་དགོན་རྫོང་སར་བཤད་གྲྭ་ཨ་ནི་རྣམ་གྲོལ་གླིང་དགོན་གི། བཤད་གྲྭའི། འགན་འཛིན་དང་ཨ་ནི་ད་ག་ནང་བཞིན་གི་དགེ་རྒན། གཅིག་དགེ་བའི་བཤེས་གཉེན་དང་མཁས་པའི་དབང་པོ་དག་མང་པོ་ཞེ་པོ་ཅིག་བསྡོམས་ནས་མི་སུམ་བརྒྱ་ལྷག་ཙམ་ཞིག་འཛོམས་མཛད་ཨ་ནི་ང་ཚོ་ད་ག་ཚོད་རེད་དེ། དབུ་འབྱེད་བྱེད་ཡག་གི་གོ་སྐབས་དེ་ལྟར་སྐལ་བ་བཟང་པོ་དེ་འདྲ་ཞིག་བྱུང་པ་ཞིག་རེད་ལ། ལགས་སོ། དེ་ནས་ཨ་ཁུ་སྨོན་ལམ་ལགས་ད་ད་ཐེངས་འདི་འདི་མཉམ་དུ་ད་རུང་ཚིག་མཛོད་རིག་པ་གི། ད་ཅིག་གཞུང་འདེགས་ཀྱི་དཔེ་དེབ་གསར་པ་ཅིག་དབུ་འབྱེད་བྱས་པ་དང་དེ་ལ་ཟམ་གདོང་རིན་པོ་ཆེས་དངོས་གནས་ཀྱི་ཤིང་རྟའི་སྲོལ་ཕྱེས་ཡ་རེད་ཟེར་ནས་དེ་འདྲ་གི་གདེང་འཇོག་ཚད་མཐོན་པོ་ཅིག་གནང་འདུག་ད་གི་གཞུང་འདེགས་དེ་ཚིག་མཛོད་ཀྱི་གཞུང་འདེགས་ལབ་པ་གི་དེབ་དེ་ག་རེ་ག་རེ་ཡིན་པ་དང་ཡང་དེ་གི་ནང་དོན་གྱི་གཙོ་བོ་གཙོ་བོ་དེ་ག་རེ་ག་རེ་ཅིག་འདུས་ཡོད་ན།

ལགས་སོ། ཨ་ཁུ་སྨོན་ལམ་ལགས་ད་ཅིག་གོང་དུ་ངས་ངོ་སྤྲོད་བྱས་དུས་ཨ་ཁུ་སྨོན་ལམ་ལགས་ད་དེ་རིང་ཝཱ་ར་ཎཱ་སི་གི་གཙུག་ལག་སློབ་གཉེར་ཁང་ནས་ད་དེ་རིང་གི་ལས་རིམ་དུ་མཉམ་ཞུགས་གནང་སྐོར་ཞིག་ངོ་སྤྲོད་བྱས་ཡོད། ད་མདང་དགོང་ཡང་སློབ་གྲྭ་ཆེན་མོ་དེ་གའི་ནང་དུ་ཨ་ཁུ་སྨོན་ལམ་གྱིས་ཚིག་མཛོད་ཀྱི་སྐོར་དང། དེ་བཞིན་དུ་གཅིག་དཔེ་མཛོད་ཀྱི་མཉེན་ཆས་དེ་གའི་སྐོར་ནས་གཏམ་བཤད་གནང་འདུག་ད་དཔེ་མཛོད་མཉེན་ཆས་ཟེར་འདི་གཅིག་ཚོད་ལྟ་གི་མཉེན་ཆས་ཅིག་ཡིན་ས་རེད། ད་དཔེ་མཛོད་མཉེན་ཆས་འདི་གའི་གཙོ་བོའི་དམིགས་ས་དེ་ག་རེ་ཡིན་པ་དང་སུ་འདྲ་བོ་ཞིག་ལ་ཕན་ཐོགས་ཀྱི་རེད་དེ་ངོ་སྤྲོད་ཅིག་གནང་ན།
ལགས། འདི་རེད་ད་ནངས་ང་ཚོ་དེ་གཙུག་ལག་སློབ་གྲྭ་ལས་དུས་ཚོད་ངོ་སྤྲོད་བྱེད་ཡག་གི་གོ་སྐབས་བྱུང་སོང། ད་སྤྱིར་བཏང་གི་ད་སློབ་གཉེར་ཁང་ཅིག་ཡིན་པ་ན་ད་དཔེ་མཛོད་ཟེར་ཡག་ཅིག་ཁྱོན་ཚང་མ་ལ་དགོས་ཡག་ཅིག་དང་ཨ་ལྷག་པར་དུ་ཅིག་ཤེས་ཡོན་གྱི་གནས་ཚད་ཚད་མཐོ་པོ་ཅིག་དང་གཏིང་ཟབ་པོ་ཅིག་འཛུལ་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་དཔེ་མཛོད་དེ་ཧ་ཅང་གི་གལ་ཆེན་པོ་དང་དཔེ་མཛོད་ཡོད་པ་ཙམ་གྱིས་མ་འགྲིག་པ་ཅིག་དཀར་ཆག་དང་ཅིག་དཔེ་མཛོད་དེ་ནང་དཔེ་ཆ་ག་རེ་ཡོད་མེད་ཀྱི་གནས་ཚུལ་དེ་ཤེས་ཡག་གི་དཔེ་མཛོད་རིག་པ་དང་ཅིག།